ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དགུ་པའི་ཚེས་བཅུ་བདུན་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་གི་ཡིན་ཐེངས་འདིའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་བཞུགས་མཁན་བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ལ་ཞལ་པར་གྱི་ཐོག་ནས་མགྲོན་འབོད་ཞུས་ཏེ་བཀའ་འདྲི་ཞུ་གི་ཡིན། རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དང་ལྷན་དུ་ཨ་ནི་རྒྱ་གར་དང་བོད་རྒྱ་ནག་བཅས་པའི་འབྲེལ་བའི་གནད་དོན་སྤྱི་དང་ལྷག་པར་དུ་ཨ་ནི་ཉེ་ཆར། ད། འདས་པའི་ཟླ་བ་གཉིས་གསུམ་གྱི་ནང་ལ་བསྟན་འཛིན་བརྩོན་འགྲུས་ལགས་ཁྱེད་རང་གིས་ཨ་ནི་བོད་དོན་དང་འབྲེལ་བའི་གཏམ་གླེང་ཡིན་ནའི་འདྲ་ཡང། རྩོམ་སྒྲིག་གི་སྐོར་ལ་ཡང་གཏམ་བཤད་སྤེལ་གནང་ཡ་དེ་འདྲའི་ལས་འགུལ་མང་པོ་ཅིག་རབ་དང་རིམ་པ་སྤེལ་གནང་ཤག་འདིའི་སྐོར་ལ་བཀའ་འདྲི་ཞུ་གི་ཡིན། ཐོག་མར་དེ་ད་ཉེ་ཆར་རང་ད་ལྟ་རྒྱ་གར་བྱང་ཕྱོགས་ཧར་ཡ་ན་ཡ་གི་ནང་ལོགས་ལ་ཡ། ཅིག Jindal School of International Affairs ཟེར་ཏེ་ཞུ་གི་རེད་རྒྱལ་སྤྱིའི་གི་སློབ་གཉེར་བསྟི་གནས་ཁང་གི་དེ་འདྲས་ཅིག་གི་ནང་ལ་ཡ་ད་ཤག་གི་གནད་དོན་དང་འབྲེལ་བའི་ཐོག་ནས་ཅིག Understand Tibet in the Twenty First Century ཟེར་ཅིག་ད། དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་ཡང་ད་བོད་ཀྱི་གནད་དོན་དང་འབྲེལ་བའི་སྐོར་ལ། གཏམ་བཤད་ཅིག་སྤེལ་གནང་ཤག་དེའི་ནང་ནང་མཉམ་ལྷན་ཚོགས་ཞིག་ནང་མཉམ་བཞུགས་གནང་ཤག་དེའི་སྐོར་དང་འབྲེལ་བ་བྱས་ནས་དེ་ནས་ཅིག་འགོ་འཛུགས་ཞུ་གི་ཡིན་བསྟན་འཛིན་བརྩོན་འགྲུས་ལགས་དེ་གི་བརྒྱུད་རིམ་དེ་ཅིག་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཞིག་གནང་རོགས་གནང་ཐུགས་རྗེ་ཆེ། རེད་ད། ད་ལྟ་འདི Jindal། Global University ལབ་ཡག་གཙུག་ལག་སློབ་གཉེར་ཁང་འདི་རེད། ལྡི་ལི་གི་ཕྱི་ལོགས་ལ Sonipat ལབ་པའི་ཁུངས་འདི Haryana མངའ་སྡེའི་ནང་གི་ཡོད་པའི་གཙུག་ལག་སློབ་གཉེར་ཁང་ཅིག་རེད། སྦྱིན་བདག་ཆེ་ཤོས་གཙོ་བོ་འདི Jindal Steel Authority རྒྱ་གར་ནང་ལ་ཡོད་པའི་བཟོ་ཚོང་ཆེན་པོ་ཞེ་པོ་ཅིག་རེད Jindal ཨ་ནི་དམིགས་བསལ་གྱི་ད་ལྟ་ལྕགས་དང Steel བཟོ་མཁན་གྱི་བཟོ་ཚོང་ཆེན་པོ་ཞེ་པོ་ཅིག་ཁོང་ཚོས་ད་ལྟ་གཙུག་ལག་སློབ་གཉེར་ཁང་འདི་འགོ་ཚུགས་ཅིག་བྱས་དེ་འདྲའི་རེད་འདིའི་ནང་ད་སློབ་ཚན་ཁག་སྣ་མང་པོ་རེད་ཤག་འདི་མི་བཟོ་ཚོང་ཁོ་ཚོས་ཚུར་རེ་མི་ལུག་གཅིག་མ་སྨོས་པ་ནི་འདི་གཙུག་ལག་སློབ་གཉེར་ཁང་ཅིག་རེད་ཤག་འདི་ལྷོ་ཤར་ཨེ་ཤི་ཡ་དང་ཨེ་ཤི་ཡ་ཤར་ཨེ་ཤི་ཡ་ཁུལ་གྱི་སྐོར་ལ་དམིགས་བསལ་སློབ་སྦྱོང་བྱེད་མཁན་རྒྱལ་སྤྱིའི་ནང་གི་སློབ་སྦྱོང་འབྲེལ་བ་ཡོད་མཁན་གྱི་འདི་འདྲས་ཅིག་རེད་ཤག་འདིའི་ནང་ད་ལྟ་བོད་ཀྱི་གནད་དོན་ད་ལྟ་ཉི་མ་གཅིག་གི་རིང་ཆ་ཚང་ཅིག་བགྲོ་གླེང་འདི་འདྲ་བྱས་སོང་འདི་ནང་ད་ད་ལྟ་མཁས་དབང་ད་ལྟ Professor Anand Kumar ད་ལྟ Jawahar Nehru University ཡིན་པ་བྱས་ཡང་དེ་ནས Claude Arpi ཧྥ་རན་སི་ཡི་མི་ཡིན་པ་གང་ཅི་ལ་ཡང་རྒྱ་གར་ལྷོ་ཕྱོགས་པོན་ཌི་ཅེ་རི་ལ་ཡར་རྒྱུན་རིང་པོ་བཞུགས་པ་ནི་བོད་ཀྱི་གནད་དོན་སྐོར་དམིགས་བསལ་ཉམས་ཞིབ་ལྟ་བྱེད་ཀྱི་གནད་འགག་ཆེ་གཅིག་རྒྱ་གར་གཞུང་གི་ངོས་ནས་འདི་འདྲའི་ངོས་འཛིན་བྱས་ཡོད་རེད། ང་ཚོ་གསུམ་བྱས་པའི་ད་དྲ། ང་རང་ཡང་བོད་ཀྱི་ནང་སྐད་ཤེས་ངེས་ཡིན་བྱས་ཙང་ང་ཚོ་གསུམ་བྱས་པའི་ད་དྲ། བོད་དང་རྒྱ་གར་བར་གྱི་འབྲེལ་ལམ་སྔོན་མའི་ལོ་རྒྱུས་དེ་བར་སྐབས་ལ་རྒྱ་འགྱུར་ལྡོག་འགྲོ་སྟངས་རེད། ད་མ་འོངས་ཁ་ཕྱོགས་ག་འདྲས་ཡིན་མིན་དེ་འདྲའི་སྐོར་ལ་ང་ཚོ་བགྲོ་གླེང་དེ་འདྲས་ཅིག་བྱས་སོང། ད་དེ་ཚོ་ཨེ་དེ་ཁ་སང་རང་ཚོ་རེད། དགོང་དག་དེ་ཨ་ནི་ད་ལྟ་བོད་ཀྱི་ཁོར་ཡུག་དང་ཨ་ནི་ཨེ་ཤེ་ཡ་ཡ་ཨ་ནི་དེའི་གི་ཐོག་ནས་ཕན་ནུས་ག་འདྲས་ཡོང་གི་ཡོད་མེད་དེའི་སྐོར་ལ་བློ་བཟང་དབྱངས་མཚོ་ལགས་བཅས་དོན་གྲུབ་དབང་མོ་ལགས་བཅས

དེ་ནང་ལ་དགེ་རྒན། གཙུག་ལག་སློབ་གཉེར་ཁང་རང་གི་དགེ་རྒན། ཡང་བོད་ནང་གི་ཨ་མཆོད་ཉན་མཁན་དང་དེ་མང་པོ་དེ་འདྲས་བཅས་ཕེབས་བསྡད་ཤག་བྱས་ཙང་དེ་ཕན་ཐོགས་པོ་ཞེ་པོ་ཅིག་བྱུང་སོང་བསམ་སོང། ལགས་སོ་ད་བརྩོན་འགྲུས་ལགས་དེ་ནས་ཡང་དེའི་གོང་ཙམ་ཅིག་ལ།

Strat Global། ལ་རྒྱལ་སྤྱིའི་ནང་གི་སྲིད་ཇུས་ཉམས་ཞིབ་སྐོར་ལ་ཡང་གླེང་སློང་བྱེད་མཁན་དེ་འདྲ་རེད་ཨ། ཁོ་རང་ཚོའི་ཉེ་དུས་ལས་གཞི་མང་ཆེ་ཅིག་ད་རྒྱ་ནག་ནས་རྒྱ་གར་ལ་ཡང་ཉེན་ཁ་ག་རེ་བྱུང་འདུག་པ་དང་འདི་ལ་རྒྱ་གར་གྱིས་གྲ་སྒྲིག་ག་རེ་ག་རེ་གནང་གི་ཡོད་འདིའི་སྐོར་ལ་ཡང་དམིགས་བསལ་གྱི་ཉམས་ཞིབ་བྱས་ས་གནས་ཁག་ལ་ཡང་ཧི་མ་ལའི་རི་རྒྱུད་ས་ཆ་ཚང་ལ་ཡང་སྐོར་སྐྱོད་བྱས

རྒྱབ་ནས་རྒྱ་གར་ཆ་ཤས་ཡིན་པ་ཅིག་དངོས་སུ་བསྟན་པ་རེད། དེ་ནས་འཛིན་སྐྱོང་གི་ཐོག་ནས་བལྟས་རིགས་ན་ཨ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ཟླ་བ་གཉིས་པའི་བར་དུ་འཛིན་སྐྱོང་གི་ཐོག་ནས་བལྟས་ན་བོད་རང་གི་ཆ་ཤས་གནས་པ་རེད་གནས་ཡོད་པ་རེད། ལྔ་བཅུ་ང་གཅིག་གི་ཕྱི་ཟླ་གཉིས་པའི་བར་དུ་ཨ་ནི་ད་ལྟ་རྟ་དབང་ཁུལ་ནས་མ་ཟད་ཨ་རུ་ན་ཅལ་ཁུལ་གྱི་ས་མཚམས་ཁག་མང་པོ་གཅིག་ནས་མུ་མཐུད་བྱས་བོད་ལ

ཡིག་ཆ་གང་ཅིའི་ཐོག་ནས་ཨ་རུ་ནཱ་ཅལ་ཁུལ་དེ་ད་ལྟ་རྒྱ་གར་གྱི་ཆ་ཤས་ཡིན་པ་ཞིག་ད་ངོས་འཛིན་ཞུས་བསྡད་ཡོད་རེད། ལྷག་པར་དུ་ད་རྒྱལ་བ་རིན་པོ་ཆེ་ཕ་གའི་ཐེངས་མ་བདུན་ཨ་རུ་ནཱ་ཅལ་ཁུལ་དུ་ཞབས་སོར་ཕེབས་པའི་སྐབས་ལ་དེ་ད་ཨ་རུ་ནཱ་ཅལ་ཁུལ་ཆ་ཚང་གཅིག་རྒྱ་གར་གྱི་ཆ་ཤས་ཡིན་པ་ཞིག་ངོས་འཛིན་དྲུག་ཅིག་བསྟན་བསྡད་ཡོད་རེད། དེ་ལ་རྒྱ་ནག་གི་ལྟེ་བར་ཐེ་བྱུས་ཅི་ཡང་རྩ་བ་ཉིད་ནས་ཡོད་མ་རེད།

ཨ་ནི་འདི་ཡི་གི་བཀོད་བྱུས་རེད། རི་མོ་བཀོད་སྟངས་རེད། ཨ་ནི་འདི་ཡི་གི་ཡང་ས་ཁམས་རིག་པའི་སློབ་སྦྱོང་རེད། དེ་ཅིག་བོད་པའི་སྤྱི་ཚོགས་ནང་ལ་ཡོད་པ་མ་ཟད་ཡང་ཧི་མ་ལའི་རི་རྒྱུད་ཆགས་ལུགས་ནང་ཡང་ཡོད་རེད། ཨ་ལྷག་པར་དུ་མཛེས་ཆ་ཕོག་ལེ་ཡག་རེད་ཅེས་བཤད། ཨ་འདི་ནི་སྨན་རྩ་རེད་ཆོས་རེད་རིག་གཞུང་རེད། ཨ་ནི་ས་དང་མིའི་བར་གྱི་འབྲེལ་བ། དེ་ལས་གཞན་ནི་ད་ལྟ་རྒྱ་གར་ཧི་མ་ལའི་ས་ཁམས་ད་ལ་དྭགས་ནས་ཨ་རུ་ན་ཅལ་ལ

དེའི་ཁུལ་གྱི་སྨན་རྩྭ་རེད་ཆོས་དང་རིག་གཞུང་རེད་མི་རིགས་ཀྱི་གོམས་སྲོལ་རེད་སྐད་རིགས་ནང་མ་འདྲ་མ་འདྲ་རེད། ཨ་འདི་ན་རྩི་ཤིང་རིག་པ་ག་འདྲ་ག་ནས་ཡིན་ནས་དེ་འདྲས་བྱས། ད་དེ་ནས་ཡང་ཕར་བྱང་ཤར་ཁུལ་ལ་ཕྱིན་པ་ཡིན་ན་ཨ་ནི་སི་ལི་གུ་རི་ནས་ཡར་འགོ་བཙུགས་བྱས་ཨ་ནི་ཀ་ལོན་སྦུག་རྡོ་རྗེ་གླིང་སྒང་ཏོག་ཨ་ནི་རྡོ་རྗེ་གླིང་ཁུལ་ནས་མར་བརྩིས་པ་ཡིན་ན་ཨ་ནི Mirik Oodlabari། Manebhanjang Sandakphu

དེའི་ནང་ལོགས་མངའ་སྡེ་ཆེ་ཤོས་དེ་རེད། ཀི་ལོ་མི་ཊར་གྲུ་བཞི་མ་སྟོང་ཕྲག་དགུ་བཅུ་ཡོད་ཅེས་གསར་བརྗེ་དེ་འདྲ་བྱས་ཡོད། དེའི་ནང་ལ་ནི་ཁོ་རང་ཚོའི་མི་རིགས་གྲངས་འབོར་རྣམ་གྲངས་ཉི་ཤུ་རྩ་དྲུག་བཤད་ཀྱི་རེད། ཚང་མ་སྐད་རིགས་མ་འདྲ་མ་འདྲ་མ་འདྲ་བྱས། ནུབ་ཕྱོགས་ལ་ད་ལྟ་རྟ་དབང་དང། West Kameng། རྫོང་གཉིས་བྱས། དེ་གཉིས་ཀྱི་ནང་ལ་མོན་པ་ཡོད་རེད། ཤར་ཕྱོགས་པན་ཡོད་རེད། ཤར་ཕྱོགས་པ་ཡོད་རེད།

ད་ལྟ་མངའ་སྡེའི་ཆ་ཤས་གྲངས་དང་ཁྱད་རྒྱུད་ལུགས་རྒྱུད་རེད། དེ་ནས་ཡང་ད་འབུམ་སྡེ་ལ་རྟ་དབང། དེ་ནས་ཡང་ཕར་གྱི་ས་མཚམས་ལ་ཁེན་འཛ་མ་ནི་གི་ས་མཚམས་འབུམ་ལ་ས་མཚམས། དེ་ནས་ཆུ་མིག་བརྒྱ་རྩ་གི་ས་མཚམས། བྱེ་མའི་ཐང་གི་ཡང་ས་མཚམས་དེ་འདྲ་བྱས། དེ་ནས་ཕར་ཨ་རུ་ན་ཅལ་གྱི་རྒྱལ་ས་ཁུལ་དེ་ལ་ཕྱིན་པ་ཡིན་ན་ཨི་ཊ་ན་གྷར་ཟི་རོ། དེ་ནས་ཡང་བོད་ཀྱི་ས་མཚམས་ཡང་ཕྱིན་པ་ཡིན་ན་ཊུ་ཊིང་སྨན་ཆུ་ཁ། དེ་ནས་ང་ཚོའི་ཏེ་ཛུ། དེ་ནས་མེའོ། ཆོས་གསར་གྱི་ཆ་ཚང་གི་སྐོར་ཡང་སོ་སོས་ག་རེ་ཕྱིན་པ་མྱོང་བ། ག་རེ་དོ་སྣང་བྱུང་བ་ལུག་གི་ལུགས་སྲོལ་ཡིན་ནས་དམ་པའི་དངོས་ཡོད་གནས་ངེས་ཡིན་ནོ་རེད། དེ་འདྲའི་སྐོར་ལ་ཡང་འགྲེལ་བཤད་ཞིབ་ཚགས་པོ་ཅིག་རྒྱུར་ཅི་བྱས་འགྲེལ་བཤད་ཞུ་མེད་ཅེས་བྱུང། ལོ་ཚོ་དག་ནས་ཤིང་འདི་བརྟེན་ཚུལ་འདྲི་ལ་ད་ང་ཚོ་མར་བརྒྱུད་རིམ་བྱས་ཏེ་མར་འགྲོ་བའི་སྐབས་ལ་ཕྱིན་ད་གྱེས་པའི་ནང་ལོགས་ལ་ད་ཉེ་ཆར་ཝ་ར་ཎ་སི་ལ་ཡང་བསླབ་གྲྭ་གཅིག་ལ།

ཡན་ལག་མང་པོ་ཡོད་དངོས་གནས་བསླབ་གྲྭ་སྐད་གྲགས་ཆེན་པོ་ཞེ་པོ་ཅིག་ཡོད་རེད Sunbeam Schools ལབ་ཡ་ཅིག་ད་འདི་ལ་ཁོ་རང་ཚོ་ཁོ་རང་ཚོ་ཡན་ལག་མང་པོ་འདུག་ཨ་ནི་ལོ་གཅིག་ལ་ཡ་ཨནི་གོ་སྒྲིག་ཟབ་སྦྱོང་དེ་འདྲའི་ཚོགས་སྲོལ་ཞིག་འདུག་ཨ་གོ་སྒྲིག་ཟབ་སྦྱོང་དེའི་ནང་ལ་ད་འགའ་ཤས་ཀྱིས་རྩེད་རིགས་ཀྱི་ཐོག་ནས་ཐོག་ནས་སློབ་གསོ་བྱེད་ཡ་འགའ་ཤས་ཀྱིས་ཤེས་ཡོན་གྱི་ཐོག་ནས་སློབ་གསོ་བྱེད་ཡ་འགའ་ཤས་ཀྱིས་ཡང་འཕྲུལ་ཆས་ཀྱི་ཐོག་ནས་སློབ་གསོ་བྱེད་ཡ་དེ་ནས་འགའ་ཤས། འགའ་ཞིག་གིས་སྒྱུ་རྩལ་གྱི་ཐོག་ནས་སློབ་གསོ་བྱེད་ཡ་དེ་འདྲ་ཅིག་རེད་བཞག་ང་ནི་སློབ་གསོ་བྱེད་ཡ་འདི་གཅིག་གི་སེམས་ཁམས་རིག་པ་གི་ཐོག་ནས་ལྷག་པར་དུ་ནང་ཆོས་ཀྱི་ཐོག་ནས་སེམས་ཁམས་རིག་པ་ཐོག་ནས་སློབ་ཕྲུག་ལོ་གཞོན་པ་གཅིག་ལ་ཡ་ཨ་ནི་གོ་སྒྲིག་ཟབ་སྦྱོང་གི་སློབ་གསོ་བྱེད་རོགས་བྱེད་ཟེར་བྱས་འདུག་སེ་བྱས་བཀའ་འདྲི་གནང་གི་འདུག་ད་ནི་འདི་ཆ་ཚང་དབྱིན་ཇི་ནང་ལ་ཡ་དགོས་ཀྱི་རེད་ཟེར་བྱས་དེ་འདྲ་ཅིག་རེད་བཞག་གང་ལྟར་བསླབ་གྲྭ་འདིའི་ནང་ལ་ནི་སློབ་སྦྱོང་གནང་ཡ་གི་སྐད་ཡིག་གཙོ་བོ་དེ་དབྱིན་ཇི་རང་རེད་ཤག། སློབ་ཕྲུག་གི་ནང་འདི་ག་འདྲའི་ཧིན་དི། ཧ་ལམ་རྒྱབ་མ་ལྕོགས་པ་འདྲ་བོ་དེ་འདྲ་ཅིག་རེད་ཤག། ཨ་ནི་ཡང་དབྱིན་ཇིའི་ཚད་མཐོ་པོ་ཞེ་པོ་ཡོད་དེ་ངས་སློབ་ཕྲུག་ལོ་ཆུང་ཆུང་ཡིན་པ་ནས་དབྱིན་ཇི་ཞེ་པོ་ཅིག་ཚད་མཐོ་བོ་རྒྱབ་ཐུབ་མཁན་དེ་འདྲ་ཅིག་རེད་ཤག། ད་ལྟའི་ཁོང་ཚོས་ད་ང་རས་ད་ལྟ་གཏམ་བཤད་བྱེད་ཡ་དེ་ད། ནང་ཆོས་ཀྱི་སེམས་ཁམས་རིག་པའི་ཐོག་ནས་ཀྱི་ཤེས་ཡོན་སོང་ཙང་ཁོང་ཚོ་དམིགས་བསལ་གྱིས་ཅིག་སློབ་ཕྲུག་ཉིས་བརྒྱ་ལྔ་བཅུ་བྱས། དེའི་སྒང་ལ་ཡ་ཨ་ནི་སློབ། སློབ་གྲྭ། རྒྱ་གར་རྒྱལ་ཡོངས་ནས་སློབ་གྲྭ་ཉི་ཤུ་རྩ་གཉིས་ཀྱི་ཨ་ནི་འཐུས་མི་བཏང་བཞག་པ། མཉམ་དུ་དགེ་རྒན་མཉམ་དུ་ཁྲིད་ཡས་ཡོད་པ། ང་ཚོས་མི་སུམ་བརྒྱ་ཅིག་ཨ་ནི་བཱས་མང་པོ་གྲ་སྒྲིག་བྱས་བྱས་ཝ་ར་ཎ་སི་ཁྲོམ་རང་ནས་ཨ་ནི་སར་ནཱཐ་བར་དུ་ཚུར་ཡོང། ཞོགས་ཀས་སར་ནཱཐ་ཕ་གི་དྷ་མེཀ་མཆོད་རྟེན་མཇལ་ཁ་ཞུས། འདི་ནས་ད་ནང་ང་ཚོས་ད Varanasi Sarnath བོད་ཀྱི་གཙུག་ལག་སློབ་གཉེར་ཁང་ཆ་ཚང་ཅིག་སྐོར་སྐྱོད་ཅིག་བྱས། འདི་འདྲ་བྱས་ནས་ང་རས་ད་ལྟ་གཏམ་བཤད་བྱེད་ཡ་དེ་འདྲ་ཅིག་བྱུང་སོང། གཏམ་བཤད་མ་བྱས་སྔོན་ལ་ཡང Varanasi ང་ཚོའི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ངེས་སྟོན་པས་ཡང་གོ་སྒྲིག་གི་ཐོག་ནས་བཀའ་སློབ་དེ་འདྲ་ཅིག་གནང་སོང། དེ་ནས་ང་རས་ད་ལྟ་གཏམ་བཤད་བྱས་དེའི་གཞུག་ལ་ཡང་དྲི་བ་དྲིས་ལན་བྱས་བྱས་ནས་ཆུ་ཚོད་གཅིག་ཅིག་འགོར་ཡ་དེ་འདྲའི་གི་གཏམ་བཤད་བྱེད་ཡ་གི་ད་གོ་སྐབས་དེ་འདྲ་ཞིག་གནང་སོང་ཨ་ནི་ང་རས་ད་ལྟ་གཏམ་བཤད་བྱེད་ཡ་དེའི་ནང་ལ་སྤྱིར་བཏང་ད་ཅིག་ཆོས་སྣ་མ་འདྲ་མང་པོ་ཞིག་ཡོད་རེད་རྒྱ་གར་ནང་ལ་ལྷག་པར་དུ་རྒྱ་གར་ཡིན་པ་ཡིན་དང་ཆོས་ཚང་མ་མེད་ན་མ་གཏོགས་ཧ་ལམ་ད་ཚང་མ་རྒྱ་གར་ནང་ལ་ཡོད་ཉམས་ལེན་བྱེད་བསྡད་ཡོད་རེད་ལྷག་པར་དུ་ད་དེ་རིང་ང་ཚོ་ད་ནང་ཆོས་ཀྱི་ཐོག་ནས་ཅིག་སློབ་གསོ་དེ་འདྲ་བཤད་དགོས་པ་སོང་ཙང་སྤྱིར་བཏང་ང་ཚོ་ནང་ཆོས་ཀྱི་ཐོག་ནས་ཨ་ནི།

བཀའ་མོལ་ཞུ་ཡ་དེ་འདྲ་ཅིག་བྱུང་སོང། ཨ་ནི་དེ་ནས་ད་ནང་ཆོས། བོད་པའི་འཐབ་རྩོད་འདི་དང་པོ་ཐོག་མ་རྒྱ་མིས་བཙན་གནོན་བྱས་པའི་སྐབས་ལ། ཉག་ཕྲ་པོ་དང་དཀའ་ངལ་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད། ད་བར་སྐབས་ཡིན་པ་ཡིན་ན་ད་བོད་པའི་འཐབ་རྩོད་བོད་ནང་དང་ཕྱི་གཉིས་ཀ་ནས་ཞུམ་པ་མེད་པའི་སྙིང་སྟོབས་ཀྱི་ཐོག་ནས་འཐབ་རྩོད་འགྲོ་བཞིན་པ་འདི་ལ། ད་ད་ལྟ་གནས་ཚུལ་བསྟན་ཡོང་དུས་རྒྱ་ནག་རང་གིས་ད་བྱེད་སྟངས་ངན་པ་དང། ཨ་ནི། རྒྱལ་སྤྱིའི་ནང་ལ། ད་ཚོང་གི་ཐོག་ནས་གྱོང་གུན་རྒྱལ་ཁབ་མང་པོ་ཅིག་ལ་ཡང་དང་པོ་ཅིག་ཆགས་ཡོང་བ་སོང་ཙང་གཞི་ནས་ད་ང་ཚོའི་བདེན་པའི་གི་གནས་ཚུལ་དེ་བཞིན་ད་འཛམ་གླིང་ཁྱོན་ཡོངས་ཀྱི་ཞེན་གི་ཞེན་གི་ཨ་ནི་རྒྱབ་སྐྱོར་གི་འདུ་བྱེད་དེ་འདྲ་ཅིག་ཡོང་བསྡད་གི་ཡོད་རེད། དེ་ནས་ད། ཅིག་གི་སོ་སོའི་ངོས་ནས་ཉམས་མྱོང་ལ་ཅིག་ལས་འགུལ་པ་ཅིག་གི་ཐོག་ནས་རྩོམ་པ་པོ་ཅིག་གི་ཐོག་ནས་ཉམས་མྱོང་གི་ཐོག་ནས་གནས་ཚུལ་གཅིག་ཞུ་ཡས་ཁོ་རང་ཚོས་ཞུ་ཡས་གཅིག་ལ་ཨ་ནི་ད། འཐབ་རྩོད་ཟེར་མཁན་འདི་མི་རབས་ནས་མི་རབས་སྐྱོང་ཡས་འདི་འདྲས་གཅིག་རེད། སོ་སོ་ཡིན་པ་ནས་འདོད་པ་ལ་ད་སོ་སོས་རང་གི་མི་ཚེ་གཅིག་ནང་ལ་འཐབ་རྩོད་འདི་རྒྱུན་སྐྱོང་བྱས་བྱས་ནས་བོད་ལ་ལོག་ཐུབ་ཡ་རེ་བ་འདི་འདྲས་གཅིག་འཆང་གི་ཡིན་པ་ནས་ཡང་གཅིག་འདི་ལས་མང་བ་འགོར་སྲིད་གི་རེད་རྒྱ་གར་ཡིན་པ་ཡིན་ན་ད།

གཉིས་ཡིན་པས་ནི་ད་འཐབ་རྩོད་དངོས་སུ་མྱངས་པས་ན། སོ་སོར་དཀའ་ངལ་ཅིག་ཡོད་རེད་ཅིག། བཙོན་ལ་འགྲོ་དགོས་ཡ། ཁྲིམས་ཁང་ལ་འགྲོ་དགོས་ཡ། ཅིག། ད་འཐབ་རྩོད་དོན་དག་ལས་ཀ་བྱེད་པའི་སྐབས་ལ། སྒེར་གྱི་ཐོག་ནས་དཀའ་ངལ་མང་པོ་ཞིག་ཅིག་འཕྲད་ཀྱི་ཡོད་རེད། ཡིན་པས་ནི་འདི་དཀའ་ངལ་ལ་མ་བལྟས་པ། དཀའ་ངལ་ཅིག་ལ་མ་བལྟས་པ། དཀའ་ངལ་ལ་མ་འཛེམས་པ། འདི་དང་དུ་བླངས་ཏེ་ལས་ཀ་ཞིག་བྱེད་ཀྱི་ཡིན་ན། ཨ་ནི། འདི་སྤྱི་པའི་དོན་དག་རེད་འདི་ང་རང་སྒེར་གྱི་དོན་དག་མ་རེད་འདི་སྒེར་གྱི་ཅིག་གནས་སྐབས་ཀྱི་ཨ་ནི་སྐྱིད་པོ་ཡོང་ཡ་དེ་འདྲས་ཡང་ན་སོ་སོའི་རྒྱུ་དཔལ་འབྱོར་བཟོ་ཡ་ཡང་ན་མི་ཆེན་པོ་ཡོང་ཡ་དེ་འདྲས་མིན་པ་སྤྱི་པའི་འཐབ་རྩོད་རང་དོན་དག་གི་ཡིན་པ་སོང་ཙང་ཁོ་རང་བཞིན་གྱིས་སོ་སོ་ཉི་མ་ཉི་མ་དཀའ་ལས་བརྒྱབ་པའི་སྐབས་ལ་སེམས་སྐྱིད་པོ་ཡོང་ཡ་ཅིག་དང་ལུས་བདེ་པོ་ཡོང་ཡ་དེ་འདྲས་ཀྱི་ཁེ་བཟང་ཆུང་ཆུང་དེ་འདྲས་ཡོང་གི་འདུག་བ། ཁེ་བཟང་འདི་ད་ཅིག་སོ་སོའི་ཉམས་མྱོང་གི་ཐོག་ཞུ་ཡས་ཅིག་ལ། ད་ཁྱེད་རང་ཚོ་དང། རྒྱ་གར་སློབ་ཕྲུག་འདི་ཚོ་དང་མ་འོངས་པ་ཅིག་སོ་སོའི་སྤྱི་པའི་འགན་ཅིག་བྱེད་པའི་སྐབས་ལ། ང་ཚོ་ནང་བཞིན་ཅིག་སྐྱབས་བཅོལ་ཅིག་གི་ཐོག་ནས། སྐྱབས་བཅོལ་བྱས་ན་མ་གཏོགས་འཐབ་རྩོད་བྱེད་ཆོག་མེད་པ་འདྲ། ཡང་ན། ཅིག་གིས་རང་བཙན་ཤོར་ནས་འུ་ཐུག་པའི་གནས་སྟངས་འདི་འདྲའི་ཐོག་ནས་མེད་པར། རྒྱ་གར་ད་ལྟ་རང་དབང་ཅན་ཡར་ཐོན་འགྲོ་བཞིན་པའི་རྒྱལ་ཁབ་རེད། རྒྱ་གར་ནང་ལ་ད་དུང་ཡིན་པ་ནས་ད་དྲང་པོ་མ་བྱུང་པའི་གནས་ཚུལ། ལྐོག་ཟ་རུལ་སུངས་ཀྱི་གནས་ཚུལ། མི་རིགས་དབྱེ་འབྱེད་ཀྱི་གནས་ཚུལ། ཆོས་ནང་ཁུལ་མི་མཐུན་པའི་རྐྱེན་གྱིས་དཀའ་ངལ་འཕྲད་དེ་ཡང་འདི་ཚོ་ཡོང་གི་ཡོད་རེད་ཁྱེད་རང་ཚོ་ཡིན་པ་ནས་ད་ཅིག་བློ་སེམས་བསྐྱེད་བྱས་སོ་སོའི་ཅིག་བྱུང་ན་སོ་སོའི་ཕ་མ་སྤུན་མཆེད་ཀྱི་ཞབས་ཞུ་ཐུབ་ཡ། དེ་ལས་ལྷག་བྱུང་ན་ཁོས་སོ་སོའི་མངའ་སྡེ་དང་རྫོང་གི་ཐོག་དོན་དག་ལ་རོགས་པ་བྱེད་ལས་ཀ་བྱེད། འདི་ལས་ལྷག་བྱུང་ན་སོ་སོའི་ཤེས་ཡོན་སློབ་སྦྱོང་འཕྲོད་བསྟེན་འདི་སོ་སོའི་རྒྱལ་ཁབ་དོན་དག་ལས་ཀ་བྱེད། ལས་ཀ་བྱེད་པའི་སྐབས་ལ་ཡང་དྲང་པོ་དྲང་བཞག་བྱེད། གཅིག་གི་ཐབས་ལམ་བཙལ་ནས་ཞི་བའི་ཐབས་ལམ་ཅིག་བཙལ། དེ་ཚོ་དེང་སྐབས་བློ་ཁོག་ཆེན་པོའི་སྐད་ཆ་རེད་སྙིང་སྟོབས་ཆེན་པོའི་སྐད་ཆ་རེད་དེ། རྩ་བ་ཉིད་ནས་གཡོ་བ་མེད་པའི་ཐོག་ནས་ནི། ང་རང་ཡིན་པ་ཡིན་ན་ད་དེ་འདྲའི་གི་དམ་བཅའ་ཅིག་སེམས་བྱས་ལས་ཀ་བྱེད་འདི་བྱེད་དེ་ཡིན་ཡོད། དོན་དག་སྤྲོ་པོ་ཡོང་གི་འདུག། ནི། ཁྱེད་རང་ཚོའི་འདི་ནས་ད་འདི་འདྲའི་གི་སྙིང་པོ་ཅིག་བྱས་ནི། འདི་ལས། ལྷག་པ་ཅིག་བྱུང་ན། འཛམ་གླིང་ཁྱོན་ཡོངས་ལ་ཡ། ཕན་ཐོགས་ཡས་ཀྱི་འདི་འདྲའི་སྒོ་འབྱེད་ཅིག་བྱེད་ཐུབ་ན་ཡག་པོ་ཡོད་རེད་བྱས་རྗེས་ང་རང་ངོས་ནས་ད། ཅིག། སྐུ་བསུ་བ་མ་སོང་ན་ཞུ་ཡས་འདི་འདྲའི་ཅིག་བྱུང་སོང།

རྒྱ་གར། ནི། བོད་དང་རྒྱ་ནག། རྒྱ་གར་དང་རྒྱ་ནག་དེ་འབྲེལ་གྱི་གནད་དོན་ཐོག་ལ་གླེང་མོལ་ཅིག་གནང་ནས་བརྙན་འཕྲིན་གྱི་ནང་ལ་གནང་སོང་ང་ལ་ཡུན་ཅུང་མཛེས་པོ་ཅིག་གི་སྒང་དེ་སྟེང་དེ་དེ་གསུངས་དུས་ག་ནས་དེའི་སྐབས་ལ་ཡ་ད་བརྗོད་གཞི་ག་འདྲ་ཡིན་མེད་ག་རེའི་སྐོར་ལ་གསུངས་གནང་ཡོད་མེད་ནི་བསྟན་བརྩོན་འགྲུས་ལགས་ཀྱིས་ག་རེ་གསུངས་གནང་ཡོད་མེད་ད་ལྷག་པར་དུ་ནི། བཅར་འདྲི་འདིའི་སྐབས་དེ་ད་བགྲོ་གླེང་གི་དེའི་ནང་ལ་མཉམ་ཞུགས་ཟུར་ནས་སྐུ་མགྲོན་ལ་ཕེབས་པའི་གི་དམག་སྤྱི་དེ་ག་རེ་གསུངས་ཡོད་མེད་དེ་ང་ཚོ་གསན་མཁན་རྣམ་པ་ཚོ་ལ་རོབ་ཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་བསྟན་བརྩོན
འགྲུས་ལགས། རེད་ད། འདི་ད་ཕྱི་ཟླ་བརྒྱད་པའི་ནང་ལ་རེད་དེ་དུས་ཨ་རུ་ནཱ་ཅལ་གྱི་ཨ་ནི་ནུབ་ཕྱོགས་ལ་ཡོད་པའི་རྟ་དབང་རྫོང་ནས་ཨ་ནི་ང་ཚོ་ཕ་གི་ད་ད East Today ཞུ་མཁན་ད་ལྟ་གཟུགས་མཐོང་རླུང་འཕྲིན་ཁང་ཅིག་འདུག་ཁོ་རང་ཚོས་ཀྱི་གོ་སྒྲིག་གནང་པའི་གཏམ་བཤད་བགྲོ་གླེང་ཅིག་བོད་ཀྱི་ས་མཚམས་འགྲམ་ལ་གཞུང་སྒར་རྩེ་ལ་ཡ་དེ་འདྲས་ཅིག་ལ་ཡ་གཏམ་བཤད་དེ་གོ་སྒྲིག་བྱས་སོང་ད་གཏམ་བཤད་དེ་གོ་སྒྲིག་བྱས་ཡ་དེ་ད་ཁོ་རང་ཚོས་བློ་ཆེན་པོ་ཞེ་པོ་ཅིག་བྱས་པ་རེད་ཤག་ད་དེའི་སྒང་ལ་ཡ་གཏམ་བཤད་ཀྱི་གཙོ་བོ་དེ་ཅིག་ད།

བྱས་ནས་ཟླ་བདུན་བཞུགས་ལ་ཨ་ནི་ཁོ་རང་ཚོས། ད་ལྟ་གསར་འགྱུར་བརྒྱུད་ལམ་ཁག་ལ་ཡང་རྒྱང་སྲིང་བྱས་སོང། རྒྱང་སྲིང་བྱས་དུས་ཁོ་རང་ཚོས་གསུང་ཡ་ལ་ད་ད་ལྟ་བར་དུ་ཁོ་རང་ཚོའི་ངོས་ནས་དེ་འབྲེལ་གྱི་ད་རྒྱང་སྲིང་བྱས་པའི་བརྙན་ཐུང་བརྩིས་པས་ན་ད་ད་ལྟ་དེ་ཁྱབ་ཆེ་ཤོས་ཕྱིན་བཞག་མི་མང་ཤོས་ཀྱིས་ལྟ་བཞག་བྱས་རྗེས་ཁོ་རང་ཚོས་ཞེ་ཅིག་དགའ་པོ་བྱས་སོང། ཨ་ནི། ཁ་ན་གཅིག་ནས་གནད་དོན་ཁག་གནད་འགག་ཆེན་པོ་རེད། གཉིས་ནས་ཁོ་རང་ཚོ་གྲ་སྒྲིག་ཞེ་པོ་ཅིག་བྱས་ཤག། བརྙན་པར་འདི་ཡའི་ཁོང་ཚོ་དཔེ་སྒྲིག་སྦྱོར་ཁོང་ཚོ་ཡག་པོ་ཞེ་པོ་ཅིག་བྱས་ཤག། འདི་ལྟར་གནད་དོན་ཁག་ཚོ་གནད་འགག་ཆེན་པོ་ཆེན་པོ་སོགས་ལ་རྒྱ་གར་དབུས་གཞུང་ནས་འདི་ལ་ཡང་དོ་སྣང་ཆེན་པོ་འདི་འདྲ་ཞེ་པོ་ཅིག་གནང་ཤག། ཅེས་ཚོར་བ་འདི་འདྲ་ཅིག་བྱུང་སོང། ང་ཚོས་ད་ལྟ་རྡོག་རྡོག་བཤད་ཡ་འདི་ག་རེ་རེད་ཟེར་ན། ཕ་གི་ལ་ཡ་དམག་མི་ཟུར་པ་འདི་ནང་ཨོ་མ Brigadier ཅེས་ནས་རྟ་དབང་ཁུལ་ལ

འདི་འདྲའི་བྱེད་ཅེས་བཀའ་སློབ་གནང་སོང། ཁོ་རང་གིས་གསུང་ཡས་དེ་ཏག་ཏག་རང་རེད་ཤག། ཨ་རུ་ནཱ་ཅལ་ཁུལ་གྱི་ས་མཚམས་འདི་ནི་བོད་དང་ས་འབྲེལ་རེད། ད་འདི་ཨ་རུ་ནཱ་མངའ་སྡེ་གྱི་མངའ་སྡེ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་ཡང་སེ་གསུངས་བསྡད་ཀྱི་རེད། ཨ་རུ་ནཱ་ཅལ་ཁུལ་ཆ་ཚང་གི་ས་མཚམས་འདི་བོད་དང་ས་འབྲེལ་རེད། རྒྱ་ནག་དང་ས་འབྲེལ་རྩ་བ་ཉིད་ནས་ཡོད་མ་རེད། ཨ་ནི། ཨ་རུ་ན་ཅལ་ཁུལ་ཆ་ཚང་ཅིག་ད་ལྟ་རྒྱ་གར་རང་གི་མངའ་ཁོངས་རེད་ཟེར་གྱི་འདི་ཡང་སེ་གསུངས་བསྡད་ཀྱི་རེད་བྱས་ཙང་འོ་འདི་འདྲས་ཅིག་བྱས་ད་མ་འོངས་པ་ལ་ཡང་ད་ང་ཚོས་འཐབ་རྩོད་བྱེད་ཐུབ་ཡ་ཅིག་ལ་ཨ་ནི་བོད་ཀྱི་རང་བཙན་བསྐྱར་གསོ་ཐུབ་ན་ཨ་ནི་གཞི་ནས་ད་ཨ་རུ་ན་ཅལ་གྱི་ས་མཚམས་འདི་བདེ་འཇགས་བརྟན་པོ་ཆགས་འགྲོ་གི་རེད་མ་ཟད་ཧི་མ་ལའི་གི་རྒྱུད་ཆ་ཚང་ལ་ཡང་ཨ་ནི་བདེ་འཇགས་བརྟན་པོ་ཡོང་གི་རེད་ཟེར་གྱི་ང་ཚོས་ཀྱི་ད་གཏམ་བཤད་ནང་གི་རྡོག་རྡོག་བཤད་དེ་འདི་རེད་དངོས་སུ་ད་ལག་ལེན་བྱེད་ཡག་ལ་ད་མི་མང་ལ་གོ་རྟོགས་སྤེལ་ཡག་རེད་གཞུང་གཞུང་ལ་རེ་སྐུལ་བྱས་བྱས་ཅིག་སྲིད་ཇུས་འགྱུར་བ་གཏང་ཡག་རེད་སྲིད་ཇུས་འགྱུར་བ་ཡག་ག་གཏང་ཐུབ་ཡག་རེད་རྒྱ་ནག་གི་དམག་དོན་དང་དེའི་ཐོག་ལ་ཡ་དམ་ཟབ་བྱེད་དོ་སྣང་བྱེད་ཡག་གྲ་སྒྲིག་བྱེད་དགོས་ཡག་ལྷག་པར་དུ་ཧི་མ་ལའི་གི་རྒྱུད་ཆ་ཚང་ནང་ལ་ལམ་ཀ་ཟམ་པ་ཨཱ་ནི། ལྷག་པར་དུ་གཞུ་ཕུག་གི་རི་ཕུག་པ་བརྟོལ་བྱས་ལམ་གསར་པ་བཏོན་ཐུབ་ཡ། འདི་འདྲས་ཅིག་ད་དབྱར་དགུན་མེད་པར་ལམ་ཁ་འགྲོ་ཐུབ་ཡས་ཡོད་པ་བཟོ་ཐུབ་ཡ། བྱས་ཙང་འདི་འདྲས་ཀྱི་ཐོག་ནས་བཀའ་མོལ་མང་པོ་ཅིག་བྱུང་སོང། ལགས་ལགས་སོ་བསྟན་འཛིན་བརྩོན་འགྲུས་ལགས་དེ་ནས་ད་ད་ལྟ་གོང་དུ་ངས་ངོ་སྤྲོད་ནང་ལ་སྤྱི་ཟླ་བདུན་པ་ནས་ཕར་ཞུས་དུས་ག་ནས་སྤྱི་ཟླ་བདུན་པའི་ནང་ལ་ཡ།

རྒྱ་གར་གྱི་ཚོགས་པ་ཞིག་འདུག་འགོ་ཁྲིད་གནང་མཁན་དེ Ruby Mukherjee ཞུ་མཁན་ཅིག་ཡོད་རེད་ད་མོ་རང་སྔོན་མ་ནས་བོད་ཀྱི་གནད་དོན་སྐོར་ལ་ཡང་རྒྱབ་སྐྱོར་བྱས་ནས་ཕྱག་ལས་གནང་བསྡད་མཁན་དེ་འདྲ་ཅིག་རེད། དཀའ་ལས་ཞེ་པོ་རྒྱབ་བསྡད་མཁན་ཅིག་ཡོད་རེད་ཨ་ནི་ཕ་གི་ལ་ཡང Ruby Ruby ཞུ་མཁན་ཅིག་ཡོད་རེད་མོ་རང་གིས་གྲ་སྒྲིག་གནང་པ་དེ་འདྲ་ཅིག་རེད་ཤག་དེ་ལ་ཡང་བཀའ་སློབ་གནང་མཁན་གཙོ་བོ་དེ་མཁས་དབང་ཟམ་གདོང་རིན་པོ་ཆེ་དངོས་སུ་ཕེབས་ཐུབ་སོང་ལགས་འོང། རིན་པོ་ཆེ་བཀའ་སློབ་དེའི་ནང་ལ་སྤྱིར་བཏང་བོད་དང་རྒྱ་གར་བར་གྱི་གནའ་བོའི་འབྲེལ་བ། མི་རིགས་ཀྱི་ཆོས་རེད་རིག་གཞུང་རེད་སྐད་ཡིག་རེད། ཨ་ནི་ལྷག་པར་དུ་ད་ནང་ཆོས་རྒྱ་གར་ནས་བོད་ལ་དར་བ་ནས་བྱས་ནས་བོད་ཀྱི་དཔལ་ཡོན་སྐོར་དང་ཆ་ཚང་རྣམ་པ་སྐོར་འགྱུར་བ་ཐེབས་པའི་གནད་དོན་རེ་ཅིག་ཐོག་ནས་བཀའ་སློབ་ཟབ་དང་ཟབ་ཞིང་རྒྱས་པ་དེ་འདྲ་ཅིག་གནང་སོང། ཨ་དྲི་བ་དྲིས་ལན་དེ་འདྲ་ཅིག་གནང་སོང་ཨ་ནི་འདིའི་གཞུག་ལ་ད་ལྟ་བཀའ་བློན་སྦུག་ནས་སླེབས་པའི་ད་ལྟ་གངས་ལྗོངས་པ་ཁོང་ཚོས་ད་གཞས་སྣ་སྣ་མི་འདྲ་མང་པོ་ཅིག་འཁྲབ་སྟོན་གཞས་བཏང་ཡས་རེད་གཞས་འཁྲབ་ཡས་རེད་འདི་འདྲའི་བྱས་ནས་དཔེ་སྤུས་དག་པོ་འདི་འདྲའི་ཅིག་གནང་སོང་ཨ་ནི་ངའི་ངོས་ནས་ཡང་བོད་ཀྱི་གནད་དོན་ངོ་སྤྲོད་བྱེད་ཡག་ལ་ཡ་པར་དེབ་འདི་གཉིས་ཐོག་ནས་ཨ་ནི་དེའི་བོད་ཀྱི་ད་ལྟའི་དངོས་ཡོད་གནས་སྟངས་ག་འདྲས་འདུག་ཨ་ནི་ལྷག་པར་དུ་རྒྱ་མིས་བོད་བཙན་གནོན་བྱས་པ་ནས་བྱས་ནས་ད་བོད་པ་ས་ཡ་གཅིག་ལྷག་ཙེ་གཅིག་གི་སྲོག་ཕྱིན་པ། བོད་པའི་དགོན་པ་སྟོང་ཕྲག་དྲུག་ལྷག་ཙེ་གཅིག་རྒྱ་མིས་ཀྱིས་གཏོར་བཅོམ་བྱས་པ། ཨ་ནི་ད་ད་ལྟ་ཡིན་པའི་ནས་བོད་ཀྱི་ས་ཆ་ཁྱོན་ཡོངས་ཨ་ནི་ས་ཡ་གཉིས་དང་བཅུ་ཟུར་ལྔ། དེ་འདྲའི་གི་ས་ཆ་རྒྱ་ཁྱོན། Kilometer། རྒྱ་ཁྱོན་དེ་འདྲ་ཅིག། ཆ་ཚང་ཅིག་རྒྱ་མིས་ཀྱིས་བཙན་གནོན་བྱས་པ་མ་ཚད། དེ་ནས་གཏེར་ཁ་བཏོན། རྒྱ་ནག་ལ་ཅ་ལག་གོང་ཁེ་བོ་བཟོས། འཛམ་བུ་གླིང་ཡོངས་ལ་ཡང་འགྲེམས་སྤེལ་བྱས། ཚོང་དུས་ཀྱི་ཁེ་བཟང་བསྡུ་བསགས། དེ་འདྲའི་བྱས་ནས་རྒྱ་མིས་ཀྱིས་བོད་ཤར་ཏུར་ཀི་སྟན་སོག་པོ་ནང་སོག། མན་ཇུ། དེ་འདྲའི་སྒང་ལ་ཡ་ད་རང་གི་ད་བཙན་པོ་དབང་ཤུགས་རང་གི་ཐོག་ནས་དེ་བཞིན་ཟིན་བསྡད་ཡོད་རེད། ད་ད་ལྟ་དངོས་ཡོད་གནས་སྟངས་ག་རེ་ཆགས་འདུག་ཟེར་ན། བོད་པའི་འབྲོག་པ། ཞིང་པ། ས་ཤོར་རྗེས་ད། ཅིག་སོ་སོའི་འཚོ་ཐབས་ལས་ཞུགས་ཅིག་དཀའ་ངལ་འཕྲད་དེ་ནས་དེ་འདྲའི་གནས་སྟངས་ཆགས་བསྡད་ཡོད་རེད། ཨ་ནི་ས། འཕྲོག་པ་དེའི་ཐོག་ནས་ཨ་ནི་འདི་སྒང་ལ་ཡ། འབར་རྫས་བརྒྱབ། ཆུ་རགས་བརྒྱབ། ཨ་ནི་རྩྭ་བཏབ། བྱས་ནས་བོད་པའི་གཅིག་གི་འཚོ་ཐབས་རྩ་བ་ཉིད་ནས་མེད་པ་བཟོས། དེའི་ཁུལ་ནས་གཏེར་ཁ་བཏོན་བྱས་རྒྱ་ནག་ལ་ཅ་ལག་གོང་ཁེ་བོ་བཟོ་ཡ་གི་འདི་འདྲ་ཕར་འཁྱེར་འགྲོ་གི་ཡོད་རེད། ད་ལོ་གཞོན་པ་འདི་ཚོ་ལ་ཡ་ད་དེ་སྔ་བོད་ཡིག་དང་བོད་སྐད་མེད་པ་ལ་རྒྱ་ཡིག་དང་རྒྱ་སྐད་བསླབ་བྱས། ད་མ་འོངས་པ་ལོ་བཅོ་ལྔ། ཉི་ཤུ་ནང་ལ་བོད་པའི་གཞོན་སྐྱེས་ཀྱི་གནས་བབ་ག་འདྲ་ཆགས་ས་རེད་སྙམ་གྱི་སེམས་ཁྲལ་ཡོང་དགོས་ཡ་གི་གནས་སྟངས་འདི་འདྲའི་ཅིག་ད་ཕ་གི་བཙན་པོ་དབང་ཡོད་རང་གི་ཐོག་ནས་ནི་ད། གཏན་འཇགས་བསླབ་གྲྭ་འདི་འདྲའི་ཟིན་བྱས། བོད་པའི་སློབ་ཕྲུག་ཚང་མ་ཕ་གི་ནང་ལ་ཡ། བཙན་པོ་དབང་ཡོད་རང་གི་ཐོག་ནས་བསླབ་གྲྭ་འདི་འདྲའི་ནང་བཏང་བྱས། གནས་སྟངས་འདི་འདྲའི་ཁག་པོ་ཅིག་ཆགས་བཞིན་བསྡད་ཡོད་རེད། སྤྱིར་བཏང་འདི་ནི་ད་བོད་པའི་དཀའ་ངལ་གཅིག་པོ་མ་རེད། འདི་ཡི་ད་རྒྱ་ནག་གིས་བཙན་འཛུལ་བྱས་པའི་རྒྱལ་ཁབ་བོད་ཤར་ཏུར་ཀི་སྟན་སོག་པོ་ནང་སོག་སྒང་ཚང་མ་འདི་འདྲའི་དཀའ་ངལ་ཡོད་འཕྲད་བསྡད་ཡོད་རེད། བོད་ནང་ལ་དཀའ་ངལ་ག་ཚོད་མང་བ་འཕྲད་ཀྱི་ཡོད་ན་རྒྱ་ནག་གིས་ད་མ་འོངས་པ་རྒྱ་གར་སྒང་ལ་ཡ་འདི་ལས་ནག་ག་དང་འདི་ལས་སྡང་ང་དེ་རང་བཞིན་གྱིས་བྱེད་ཀྱི་རེད་བྱས་ཙང་བོད་ལ་དཀའ་ངལ་འཕྲད་པའི་སྐབས་ལ་རྒྱ་གར་གྱིས་ལྟད་མོ་ལྟས་བྱས་ཏེ་ང་ཚོ་ཧ་གོ་མེད་མདོག་མདོག་བྱས་ནས་བསྡད་ཡོད་ན་ད་ད་ལྟ་གྷལ་ཝན་ལུང་གཤོང་ནང་ལོགས་ལ་ཡང་གདོང་ཐུག་བྱས། ད་ལྟ་རྒྱ་ནག་གིས་ས་བཀྲ་ཅིག་བཏོན་བྱས་ཨ་རུ་ན་ཅལ་སྒང་ཚང་ཁོང་ཚོའི་ཡིན་ཟེར་བྱས་ལབ་ཡོང་དུས་གཞི་ནས་ད་རྒྱ་གར་ནང་ལོགས་གཉིད་ཏོག་ཙམ་སད་ཀྱི་འདུག་ཨ། འདི་ཁྱི་དྲག་རེད། བྱས་ཙང། སོ་སོའི་ཁྱིམ་མཚེས་རྒྱལ་ཁབ་དེ་བརྟན་པོ་མེད་ན། སོ་སོ་བརྟན་པོ་མེད་བ་དང་སོ་སོ་དཀའ་ངལ་འཕྲད་ཡིན་པ་དེ་ཉག་ཅིག་རེད། བྱས་ཙང། རྒྱ་གར་གྱིས་དམིགས་བསལ་གྱི་ནི་བོད་ཀྱི་དཀའ་ངལ་དེ་ལ་ཡང་དོ་སྣང་བྱས་ནས་འདི་ལ་དཔག་པའི་གོམ་པ་ཅིག་མ་བརྒྱབ་ན་མ་འོངས་པར་རྒྱ་གར་རང་གི་དཀའ་ངལ་ཞེ་པོ་ཅིག་འཕྲད་ཉེན་ཁ་ཡོད་རེད་བྱས་ཙང་ང་ཚང་མས་ཀྱི་ཟབ་ཟབ་བྱེད་དགོས་གནད་འགག་ཆེན་པོ་རེད་ཟེར་ཏེ་འདི་འདྲའི་ཞིག་གི་ཐོག་ནས་འགྲེལ་བཤད་ཞུ་འོས་ཅིག་བྱུང།

བར་ལ་ཡང་གདོང་ལུག་བྱུང་བ་ནས་དེ་ནས་བྱུང་སོང། རྒྱ་གར་ནང་གི་པ་ཏི་མི་མང་གཅིག་གི་ཨོ་ཏོ་ཨོ་ཏོ་གཏོང་མཁན་ཅིག་དང་རིག་ཤོ་གཏོང་མཁན་ཅིག་ཡིན་པ་ཡིན་ནས་ཁོང་ཚོ་གི་ཁ་ལ་ཡ་ད་དེང་སང་ཡིན་པ་ཡིན་ན་རྒྱ་མི་ང་ཚོ་དགྲ་རེད་ལབ་ཡ་ཅིག་ད་ཁ་གཅིག་གྲགས་ཀྱི་ཐོག་ནས་དེ་འདྲ་བཤད་ཀྱི་འདུག་ངོ་མ་ཡིན་པ་ཡིན་ན་རྒྱ་གར་གྱི་མཁས་དབང་ཅིག་ལ་ཡ་སྐད་ཆ་བཤད་པ་ཡིན་ནས་བོད་ཀྱི་གནད་དོན་བཤད་པའི་སྐབས་ལ་ཡ། ཨོ་ད་ཁྱེད་རང་ཚོ་དཀའ་ངལ་ཞེ་པོ་བྱུང་རེད། ད་ཡིན་ནའི་ད་རྒྱ་མི་གི་ད་རྒྱ་ནག་རྒྱ་གར་ནང་ལ་ཡ། མ་རྩ་འཇུག་ཡའི་ང་ཚོ་རེ་བ་དེ་འདྲ་ཅིག་བྱས་བསྡད་ཡོད་རེད་ནི། ང་ཚོ་ད་བོད་ཀྱི་གནད་དོན་སྐོར་ལ་ཡ་སྐད་ཆ་བཤད་ཡ་ཁོ་རང་ཁག་པོ་རེད་ཅིག་བྱེད་དེ་འདྲའི་བཤད་སྲོལ་ཡོད་རེད་ངོ་མ་ཡིན་ན། ད་ཞེ་པོ་ཅིག་འགྱུར་བ་ཕྱིན་བྱས་ཙང། དེང་སང། བོད་དོན་དྲིལ་བསྒྲགས་ཀྱི་ཐོག་ནས་གཏམ་བཤད་བྱེད་ཀ་ག་བ་ཅིག་ཕྱིན་པ་ཡིན་ནས་རྒྱ་གར། མཐོ་རིམ་སློབ་གྲྭ་ཅིག་ཡིན་ནས་སློབ་གྲྭ་ཅིག་ག་བ་ཅིག་ཡིན་ནས་དོ་སྣང་ཅིག་ཡོང་གི་འདུག་དེ་ནི་ཚང་མས་ཀྱི་གནས་ཚུལ་ཤེས་འདོད་ཀྱི་འདོད་པ་ཅིག་ཡོང་གི་འདུག་ང་རའི་ངོས་ནས་ད་ཅིག་རྒྱ་གར་གྱི་གཞི་རིམ་སློབ་གྲྭ་རང་ནང་ལ་ཡང་བོད་ཀྱི་གནས་ཚུལ་འགྲེལ་བཤད་མ་བརྒྱབ་པ་ལྷག་པར་དུ་ཧི་མ་ལའི་རི་རྒྱུད་ཀྱི་ཕ་རོལ་ལ། ག་རེ་ཡོད་པ་གནས་ཚུལ་འདི་ཨ་ནི་རྒྱ་གར་གཞོན་སྐྱེས་ལ་ཡང་མ་ལབ་པ་འདི་རྒྱ་གར་ལ་དཔེ་ཕངས་པོ་རེད་བྱས་ཙང་རྒྱ་གར་གི་ཤེས་ཡོན་སྲིད་བྱུས་ཁོ་རང་རང་གི་ཐོག་ནས་འགྱུར་བ་ཅིག་གཏང་དགོས་ཀྱི་རེད་ཞེས་བཤད་འདི་ཞུས་བསྡད་ཀྱི་ཡོད། དེ་ནས་ཨ་ནི་ང་ཚོ་ད་ལྟ་རྒྱ་གར་རྒྱལ་ས་ལྡི་ལི་ལ་ང་ཚོ་ཡང་དཔེ་དེབ་དབུ་འབྱེད་ཀྱི་ལས་རིམ་འདི་འདྲའི་ཅིག་ཚུགས་པ་ཡིན། དཔེ་དེབ་དབུ་འབྱེད་ཀྱི་ལས་རིམ་འདི་ད་ལྟ་དཔེ་དེབ་ཚོང་ཁང་ཀུན་འཛོམས་དཔེ་དེབ་ཚོང་ཁང་ལབ་ཡ་དེ་འདྲའི་ཞིག་ཡོད་རེད་ད་ཁོང་ཚོ་ཡན་ལག་མང་པོ་ཡོད་དེ་ངས་བྱས་ཨ་ནི་རྒྱ་གར་གྱི་ས་ཆ་ཇི་ཁེ་ཏུ་ལབ་ཡ་དེ་འདྲའི་གྱི་ས་ཆ་ཅིག་ལ་དཔེ་དེབ་ཚོང་ཁང་ཆེད་ཅིག་ནང་ལ་ང་ཚོ་དཔེ་དེབ་དབུ་འབྱེད་དེ་འདྲའི་ལས་རིམ་ཅིག་ཚུགས་ཡིན་དཔེ་དེབ་འདི་ད་འདྲ་ང་རང་ཚོ་བོད་པའི་བུ་མོ་ཨ་ནི་རྩོམ་པ་པོ་བསྟན་འཛིན་བདེ་སྐྱིད་ཀྱིས་ཕྱོགས་སྒྲིག་བྱས་པའི The Penguin Book of Modern Tibetan Essays ལབ་ཡ་ཅིག་པེན་གུན་དཔར་སྐྲུན་ཁང་གི་དེང་དུས་བོད་པའི་རྩོམ། རྩོམ་རིག། ཕྱོགས་བསྒྲིགས། བྱས་བྱས་དེའི་ནང་ལ་བོད་པའི་རྩོམ་པ་པོ་བཅུ་བདུན་གྱིས་རྩོམ་སྣ་མ་འདྲ། ཉི་ཤུ་རྩ་བརྒྱད་བྲིས་པ་འདི་འདྲའི་ཅིག་དེབ་མཐུག་པོ་ཅིག་འདུག་འདི་དབུ་འབྱེད་བྱས་པ་རེད། འདི་ནང་ལ་ཡང་ང་རང་ཡིན་པ་ཡིན་ནས་འདི་ནང་ལ་ཡང་རྩོམ་སྣ་མ་འདྲ་གཉིས། ཅིག་ཕུལ་བ་དེ་འདྲ་ཞིག་ཡོད། ཚོགས་འདུ་འདི་ཚོགས་ས་དེ་རྒྱ་གར་ལྡི་ལི་རེད། དེའི་ནང་ལ་བཀའ་སློབ་གནང་མཁན་གཅིག་ལ། དེབ་དེའི་རང་ནང་ལ་ཡང་ཡང་རྩོམ་བྲིས་མཁན་གཞན་པ་གཅིག་བསྟན་འཛིན་བསོད་ནམས་ལགས། ད་དུས་རྒྱུན་ཡིན་པས་ན་ད་སྐད་གྲགས་ཆེ་གཅིག་ལ། White Crane Film ཅེས་ནི་ད་ལྟ་གློག་བརྙན་བཟོ་སྐྲུན་ཁང་གི Ritu དང་བསྟན་འཛིན་ཁོང་གཉིས་ཀྱི་གློག་བརྙན་བཟོ་སྐྲུན་ཁང་ཅིག་ཡོད་རེད། འདིའི་ཁྱོན་ནས་ད་ལྟ་གློག་བརྙན་བཟོ་མཁན་དང་སྦྲགས་དེ་འདྲའི་རྩོམ་པ་པོའི་ཐོག་ནས་དེབ་འདིའི་ནང་ལ་རྩོམ་བྲིས་པ་ཁོ་རང་བཀའ་མོལ་གནང་མཁན་གཅིག་རེད། བཀའ་མོལ་གནང་མཁན་གཞན་པ་གཅིག་ལ་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ Nirupama Rao ཆེད་མངགས་སྦེང་ལོར་ནས་ལྡི་ལི་བར་དུ་ཡར་ཕེབས་བྱས་བཀའ་སློབ་གནང་བར་དུ་ཕེབས་སོང། Nirupama Rao ཁོ་རང་རང་དཔེ་དེབ་འདིའི་སྐོར་ལ་དཔེ་དེབ་འདི་སྔོན་ནས་ཀློག་གནང་ཚར་བཞག་འདིའི་སྐོར་དཔེ་དེབ་འདི་ཡག་པོ་འདུག་ཟེར་བྱས་རྩོམ་དཔྱད་དེ་འདྲའི་ཅིག་རྒྱ་གར་ཚགས་པར་ནང་ལ་ཡང་བྲིས་ཤག་བྱས་ཙང་ཁོ་རང་དངོས་སུ་སྦེང་ལོར་ནས་ཕེབས་རེད་འདི་ནས་ད་རྒྱ་གར་གྱི་རྩོམ་པ་པོ་གྲགས་ཆེན Amit Chaudhuri Calcutta ནས་ཕེབས་བྱས་ཚོགས་འདུ་འདིའི་ནང་ལ་ཡང་གཏམ་བཤད་གནང་གི་འདུག་ཟེར་ཆེད་ཕེབས་སོང་ཁོ་རང་གཉིས་ཆར་གྱིས་ད་ད་དེབ་འདི་ཀློག་པ་སོང་ཙང་རྩོམ་འདིའི་ནང་གི་རྩོམ་གྱི་ནང་དོན་བརྗོད་བྱ། འདི་ནས་ལྷག་པར་དུ་ད་རྩོམ་གྱི་གནས་ཚད་སྤུས་ཀ་དག་པོ་ཞེ་པོ་ཅིག་རེད་ཤག་ཞེ་པོ་ཅིག་ཡག་པོ་འདུག་ཡིན་གཅིག་མིན་གཅིག་དེབ་འདི་ཉོས་དེབ་ཀློག་བྱེད་རོགས་བྱེད་བྱེད་བྱེད་ཟེར་བྱས་བཀའ་སློབ་ཕེབས་སོང། ང་རང་དང་བསྟན་བསོད་ནམས་ལགས་ང་གཉིས་ད་རྩོམ་འབྲི་མཁན་སོང་ཙང་སོ་སོས་བྲིས་པའི་རྩོམ་འདི་གི་ཆ་ཤས་དུམ་བུ་དུམ་ཙམ་ཅིག་མི་མང་ནང་ལ་ཡང་ཀློག་ཐུབ་ཡ། དེ་འདྲའི་གཅིག་དང་ཨ་ནི་ཡང་རྩོམ་འདིའི་བྲིས་བརྒྱུད་རིམ་གྱི་སོ་སོའི་ཉམས་མྱོང། དེ་འདྲའི་སྐོར་ཏོག་ཙམ་བཤད་ཐུབ་ཡ་དེ་འདྲ་བྱུང་སོང་ནི། གཙོ་བོ་འདི་ཚོགས་འདུ། དཔེ་དེབ་དབུ་འབྱེད་ཀྱི་ཚོགས་འདུ་དེ་གཟའ་ཟླ་བ་ཅིག་ལ་ཚོགས་ཀྱི་ཡོད། ནི་འདིའི་ཉིན་གུང་རྒྱབ་ལ་ཚོགས་ཀྱི་ཡོད་རེད། ནི་འདི་ཚོགས་ཁང་ཏག་ཏག་ལ་ཁེངས་ཐུབ་ཡ་མི་མང་པོ་ཞེ་པོ་ཅིག་དོ་སྣང་བྱས་བྱས་སླེབས་ཐུབ་སླེབས་ཐུབ་དེ་འདྲ་བྱུང་སོང་ཨ་ནི་ང་ཚོ་དམིགས་བསལ་གྱི་ད། བོད་ཇ་བྱས། ཁ་ཟས་བྱས་ནི་ཆང་ཡིན་པས་ནི་མཆོད་ཆང་བྱས་དེ་འདྲ་ཅིག་གྲ་སྒྲིག་བྱས་བྱས། ཕ་གིར་ད་ཅིག་མཉམ་ཞུགས་བྱེད་མཁན་ཚང་མ་ལ་ཡང་ཏོག་ཙམ་ཅིག་ཕུལ་ཐུབ་ཡ་དེ་འདྲའི་ཅིག་བྱུང་སོང་ད་ལྟ་ང་ཚོ་དེ་དཔེ་དེབ་དབུ་འབྱེད་ཀྱི་མཛད་སྒོ་དེ་ཞེ་པོ་ཡག་པོ་འདྲ་ཅིག་བྱུང་སོང།

ནུས་པ་རེད། རྣམ་པ་རེད། ཞེ་པོ་ཅིག་གི་འགྱུར་བ་ཕྱིན་བསྡད་ཡོད་རེད། G20 ཚོགས་འདུ་ཚོགས་ཚར་བའི་གཞུག་ལ་ད་རྒྱ་གར་སྐད་དྲུག་ཡུན་སྐད་ཆས་དྲང་འགྲོ་རེད་ལ་ཡ་ད་འཚར་ལོངས་བྱུང་ཡོད་རེད་ལབ་པའི་སྐད་སྐད་ཆ་དེ་རེད། གང་ཟེར་ན་ད་རྒྱལ་སྤྱིའི་ནང་ལོགས་ལ་ཡ་ཐོབ་ཐང། ཨ་ནི། རྒྱལ་སྤྱིའི་ནང་གི་འབྲེལ་བ་གི་ཐོག་ནས་ནུས་པ་གང་ལ་གང་འཚམ་ཅིག་གསལ་པོ་ཞེ་པོ་ཅིག་སྟོན་ཐུབ་ཡོད་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་མ་སླེབས་པའི་ཡེ་ནས་རྒྱ་མེད་བྱས་བྱས་ཚོགས་འདུ་འདི་གྲ་རྒྱས་པོ། གོ་སྒྲིག་པོ། དོན་དག་འཁྱོལ་བོ། འཛམ་གླིང་གི་རྒྱལ་ཁབ་སྟོབས་ཤུགས་ཆེ་ཤོས་ཉི་ཤུ་འཛོམས་པའི་སྐབས་ལ་ཡ་ཚང་མ་དགའ་དགའ་སྤྲོ་སྤྲོ་བྱས་བྱས་ཚོགས་འདུ་འཚོགས་ཨ་ནི་དོན་དག་འཁྱོལ་པོ་བྱས་བྱས་ལོག་ཐུབ་ཡས་ཀྱི་གནས་ཚུལ་འདི་འདྲ་བྱུང་བ་སོང། རྒྱ་གར་གྱི་རྣམ་པ་ཧོར་བྷད། ད་ཅིག། ཉི་མ་གཉིས་ནང་ལ་ཡ་འགྱུར་བ་ཐེབས་པའི་གྱི་རྣམ་པ་འདི་འདྲས་ཅིག། འགྱུར་བ་ཅིག་འདི་འདྲས་ཅིག་ཕྱིན་བསྡད་ཡོད་རེད་ད། རྒྱ་གར་དང་རྒྱ་ནག་བར་གྱི་འབྲེལ་བ་འདི་ད་སྔོན་མ་ནས་སྐྱོ་རུ་ཕྱིན་པ་གང་ཞིག་ལ་ད་ད་ལྟ་སྐྱོ་ཤོས་འདི་འདྲས་ཅིག་ཆགས་བསྡད་ཡོད་རེད། གཅིག་ནས་རྒྱ་ནག་གི་ད་ཉེ་དུས་ལོ་གཅིག་དང་ཕྱེད་ཀའི་ནང་ལ་རྒྱ་གར་ནང་ལ་ཡ་གཞུང་ཚབ་ལ་གཞུང་ཚབ་མི་སྣ་རང་མ་བསྐོས་པ་བྱས་ནས་ལོ་གཅིག་དང་ཕྱེད་ཀ་ཙམ་ཞིག་འགྲོ་གི་ཡོད་རེད་ངོ་མ་ཡིན་ན་གཞུང་ཚབ་ཡོད་ཡོད་འགྲོ་ཞིག་རེད་ད་བར་སྐབས་ཅིག་ལ་ཡ་རྒྱ་ནག་གིས་རྒྱ་གར་ལ་ཡ་གཅིག་རྩ་གཅིག་གི་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་ཀྱག་ཀྱག་བྱས་པ་ནང་བཞིན་གཞུང་ཚབ་བསྐོ་རང་མ་བསྐོས་པ་རེད་མ་བསྐོས་པ་སོང་ཙང་དེ་སྟོང་པ་ལྷག་བསྡད་ཡོད་རེད་ཨ་ནི་རྒྱ་གར་གྱི་ནང་ལ་ཡོད་པའི་རྒྱ་ནག་གི་གསར་འགོད་པ་ཆ་ཚང་ཕུད་ཡོད་རེད་རྒྱ་ནག་གིས་རྒྱ་ནག་ནང་ལ་ཡོད་པའི་རྒྱ་གར་གྱི་གསར་འགོད་པ་ཆ་ཚང་ཅིག་ཕུད་ཡོད་རེད། ད་གཟོད་རྒྱ་གར་དང་རྒྱ་ནག་བར་ལ་ཡར་ཕན་ཚུན་གྱི་གསར་འགོད་པ་གཉིས་ཀའི་ནང་ལ་ཡོད་མ་རེད། ཨ་ནི་ས་མཚམས་ཁུལ་ལ་ཡར་ཅིག་དམག་རྒྱབ་རྒྱབ་ཕྱོགས་ཕྱོགས་ཀྱི་ཐོག་ནས་འདི་འདྲའི་གྲ་སྒྲིག་བྱས་བསྡད་ཡོད་རེད། རྒྱ་གར་ཡིན་པ་ཡིན་ན་རྒྱ་ནག་ལ་ཨ་ནི་འགལ་ཟླ་བྱེད་པའི་གི་ད་ལྟ Quad Alliance ནང་ལ་འཛུལ་བསྡད་ཡོད་རེད། ཨ་རི་མཉམ་དུ་མཐུན་སྒྲིལ་ཞེ་པོ་ཡག་པོ་ཆགས་བསྡད་ཡོད་རེད། རྒྱ་ནག་ཡིན་ན། Pakistan ལ་ཡར་དཔལ་འབྱོར་དང་དམག་དོན་ཀུན་ལ་རྒྱབ་སྐྱོར་བྱེད་ཅིང་རྒྱ་གར་ལ་སྒེར་གྱི་ཉེན་བརྡ་དེ་འདྲའི་ཡང་སྲིད་བྱེད་བསྡད་ཀྱི་ཡོད་རེད། དེ་བས་རྒྱ་གར་དང་རྒྱ་ནག་བར་ལ་ད་ལྟ་འབྲེལ་བ་ང་ཚོས་བལྟས་པས་ན་སྐྱོ་ཤོས་འབྲེལ་བ་སྐྱོ་པོ་ཡིན་པ་མ་ཟད། ད་ལྟའི་ཞི་ཅིང་ཕིང་རྒྱ་གར་ལ་ཡ་རྒྱ་གར་གྱི་ད་ཆེ་མཐོང་གི་གོ་སྐབས་ཡོད་ན་མེད་ན་དེ་ལ་ཡ་ཞི་ཅིང་ཕིང་རྒྱ་གར་ལ་ཡ་མ་ཡོང་སོང་ཙང་རྒྱ་གར་ལ་ཡ་ཅིག་ཁ་ལོ་བ། གཡོལ་བྱས། རྒྱ་གར་ལ་ཡར་ཅིག་མནབ་བསུ་བཏང་ཡག་གི་ཐབས་ཤིག་བྱས་ཡོད་རེད། བྱས་ཡོད་པས་ནི། རྒྱ་གར་གྱི་ནུས་པ་གསར་བ་ཅིག་སྤུངས་བྱས། གཅིག་ནི་ཨ་ཧྥེ་རི་ཀ་རྒྱལ་ཡོངས་ཀྱི་འགོ་བྱེད་ཅིག་འཐུས་མི་གཅིག་ད་ལྟ G20ནང་ལོགས་ལ་བཅུག་ཐུབ་པ་བྱུང་བྱས G21 ལབ་པའི་བཟོ་ཐུབ་ཡག་ད་རྒྱ་ནག་གི One Belt One Road རྒྱུད་གཅིག་དང་ལམ་གཅིག་གི་འཆར་གཞི་འདི་ད། ཨེ་ཤེ་ཡ་བརྒྱུད་ནས་ལམ་ཁ་བཟོས་ཡོད་རེད་འདི་ནང་ལ་རྒྱ་གར་མཉམ་ཞུགས་མ་བྱས་རེད། དེ་ནས་ནུབ་ཕྱོགས་ལ་ཡ་ཡོ་རོབ་བར་དུ་སླེབས་ཐུབ་ཡ་གི་ལམ་འདི་ནང་ལ་འདི་ལ་ཁ་གཏད་རང་བྱ་ཡ་ཆེད་དུ་ད་ད་ལྟ་རྒྱ་གར་ནས་ནུབ་ཕྱོགས་རྒྱལ་ཁབ་བར་དུ་འགྲོ་ཡ་ལ་སའུ་དི་ཨ་རབ་བརྒྱུད་ནས་ཚོང་འབྲེལ་གི་ལམ་གསར་བ་ཅིག་བཏོན་ཡོད་རེད། ཨ་འདི་ནས་ད་རྒྱ་གར་གྱི་བཱང་ལ་དེཤ་འབར་མ་ཐཱའི་ལེན་ཝེད་ནམ་བར་དུ་ཡང་ལམ་ཁ་གསར་བ་ཅིག་བཏོན་ཡག་རེད་བྱས་ཙང་གང་ཅིའི་ཐོག་ནས་ད་རྒྱ་ནག་ལ་ཡ་ལན་པོ་སློག་ཡ་རང་གི་ད་སྲིད་ཇུས་དེ་འདྲ་ཅིག་བཏིང་བསྡད་ཡོད་རེད་དེ་ཡིན་པ་སོང་ཙང་བཏིང་བསྡད་པའི་ཡོད་པ་མ་ཚད་རྒྱ་གར་ལ་ད་ད་ལྟ་ཨ་རི་གིས་རྒྱབ་སྐྱོར་ཡོང་གི་ཡོད་རེད། ཡོ་རོབ་རྒྱལ་ཁབ་ཀྱིས་རྒྱབ་སྐྱོར་ཡོང་གི་ཡོད་རེད། ད་ཨ་རི་དང་ཡོ་རོབ་རྒྱལ་ཁབ་ཀྱི་རྒྱབ་སྐྱོར་ཡོང་ན་ཅིག་ག་རེ་ཟེར་ན་གཅིག་ནས་རྒྱ་གར་དམངས་གཙོའི་རྒྱལ་ཁབ་རེད། ཁྲིམས་ལུགས་དབང་འཛིན་རེད། དེ་ལ་ཕྱི་གསལ་ནང་གསལ་ཡོད། ཨ་ནི། བྱུང་ན་བྱུང་བ་དང་མ་བྱུང་ན་དྲི་བ་བཀོད་ས་ཡོད་རེད། ཁྲིམས་ཁང་འགྲོ་ས་ཡོད་རེད། རྒྱ་ནག་འདི་མི་གཅིག་དབང་འཛིན་ཡིན་པ་སོང་ཙང་ཁྲིམས་འགྲོ་ས་ཡོད་མ་རེད། ཁྲིམས་ཁང་ལ་སྐྱེལ་ས་ཡོད་མ་རེད། ཕྱི་གསལ་ནང་གསལ་ཡོད་མ་རེད། ཨ་ནི་ག་དུས་ཡིན་ན། བྱེད་པོ་ལུག་ས་རེད་བསམ་ཡས་ཀྱི་ཉེན་ཁ་འདི་འདྲ་གཅིག་རང་བཞིན་གྱི་རྒྱ་ནག་ལ་ཡ་འདི་འདྲ་གཅིག་ཡོད་རེད། དེ་ཡིན་སོང་ཙང་ད་རྒྱ་གར་རང་བཞིན་གྱི་འཛམ་གླིང་རྒྱལ་ཁབ་ཚང་མས་ཀྱི་རེ་བ་བྱེད་ས་གི་རྒྱལ་ཁབ་འདི་འདྲའི་ཅིག་ཆགས་བསྡད་ཡོད་རེད། བྱས་ཙང་འདི་འདྲའི་ཅིག་གི་ད་དུས་ཚོད་ཅིག་ད་ཐུང་ད G20 ཚོགས་འདུ་ཚར་བའི་མཇུག་ལ་གནས་བབ་འདི་འདྲའི་ཅིག་མཐོང་བསྡད་ཀྱི་འདུག། ལགས་སོ། ད་བརྩོན་འགྲུས་ལགས་ཀྱིས་ད་ལྟ་རྒྱུད་གཅིག་ལམ་གཅིག་དང་ཨ་ནི། རྒྱ་གར་དང།

རི་བོ་བརྟོལ་བ་དང་ནི་ལམ་ཁ་དང་ཟམ་པ་དང་མང་པོ་ཞིག་བརྒྱབ་ནས་ནི། རྒྱ་གར་དབུས་གཞུང་གི་བདེ་སྲུང་བློན་ཆེན Rajnath Singh གིས་དབུ་འབྱེད་གནང་སོང་བ་དེ་འདྲ་སོང་ཙང་དེ་འདྲས་ཀྱི་ཐོག་ནས་ད་ད་ལྟ་ཅིག་རྒྱ་གར་དང་རྒྱ་ནག་ད་ལྟའི་ཆ་ལ་རྒྱ་ནག་གིས་ངས་གསར་འགྱུར་བརྒྱུད་ལམ་ནང་བལྟས་པའི་སྐབས་ལ་རྒྱ་ནག་གིས་ཀྱི་བརྡ་ལན་དེ་འདྲས་ཀྱི་ལན་དེ་འདྲས་ཀྱི་སྐྱོན་བརྗོད་བྱས་པའི་རིགས་དང་དེ་འདྲས་ཀྱི་བྱུང་མི་འདུག་སྟེ་འདི་གི་གཅིག། རྒྱ་གར་གྱི་རྣམ་པ་ག་རེ་རེད་ཅེས་བསྟན་གྱི་ཡོད་རེད་དགོངས་ཀྱི་འདུག་ལགས། རེད་ད། རྒྱ་གར་གྱི་ད། གང་ཅི། རྒྱ་ནག་ནས་ཉེན་ཁ་ཡོང་གི་ཡོང་གི་ཡོད་པ་དེ་བརྒྱ་ཆ་བརྒྱ་ཤེས་བསྡད་ཡོད་རེད། འདི་ལ་དཔགས་པའི་གྲ་སྒྲིག་ཅིག་བྱེད་ཀྱི་ཡོད་རེད། ད་ད་ལྟ། རྒྱ་གར་གྱི་བདེ་སྲུང་བློན་ཆེན Rajnath Singh གིས་ཁ་སང་དབུ་འབྱེད་བྱས་པའི་གྱི་ནང་གི། ད་ལྟ་ནི་ཅི་ཕུ། བྲག་ཕུག་གི་ལམ་འདི་ད་ཧི་མ་ལ་ཡ་གི་རྒྱུད་དང་བྱང་ཤར་ཁུལ་ལ་ཡར་ཐོན་ལས་གཞི་རྣམ་གྲངས་དགུ་བཅུ་དབུ་འབྱེད་ཅིག་གནང་ཤག་དགུ་བཅུའི་ནང་གི་ཆ་ཤས་གཅིག་གྲངས་ཀ་གཅིག་ཨ་ནི་དེ་ནི་ཅི་ཕུ། བྲག་ཕུག་ལམ་འདི་རེད། ད་བྲག་ཕུག་ལམ་འདི་ད་ལྟ་ཅིག་གི་ཟེ་ལ་སྒང་ལ་ཡང་འགྲོ་མི་འོང་བ་ཨ་ནི། བྲག་ཕུག་རང་གི་ཐོག་ནས། ཕ་ཕྱོགས་ལ་ཕར་ཐོན་ཐུབ་ཡ། ག་རེ་ཡོད་ཟེར་ན་ཟེ་ལ་འདི། དགུན་ཁ། ཨ་ནི། འཁྱག་རོམ་བྱེད། གངས་ཤུགས་ཆེན་པོ་བརྒྱབ་འཁྱག་རོམ་བྱེད་ནི། མོ་ཊ་འགྲོ། ཐུབ་ཡ་མེད་པ་འདི་འདྲ་ཆགས་ཀྱི་ཡོད་རེད། བྱས་ཙང་འདི་གི་ཐོག་ནས་ཡང། རྟ་དབང་ཁུལ་ལ་ཡང་འགྲོ་ས་མེད་འདི་གི་འདི་འདྲ་ལྷག་གི་ཡོད་རེད། བྱས་ཙང་ད་འདི། ཨ་ནི། མི་ཊར། ལྔ་བརྒྱ། བྱེད་འདི་གི་བྲག་ཕུག་འདི་གི་བརྒྱུད་ནས། ཨ་ནི། ད་འདི། ཅིག།

ཨ་རུ་ནཱ་ཅལ་ཁུལ་གྱི་ད་ལྟ། སྨད་ཀྱི་ཕྱོགས་ནས་ལམ་གཅིག་ད་ལྟ་བཟོས་ཚར་རེད། ད་སྟོད་ཀྱི་ཕྱོགས་ནས་ལམ་གཅིག་ད་ལྟ་བཟོ་དང་བཟོ་བཞིན་པ་རེད། སྟོད་ཀྱི་ཕྱོགས་ནས་ལམ་སླེབས་པའི་སྐབས་ལ་ད་ནུབ་ལ་ཡོད་ན་ཨ་ནི་རྟ་དབང་ནས། ཨ་ནི་དེ་སྒང་ལ་ཡ། གཡང་རྩེ་གི་ས་མཚམས། དེ་ནས་ཕ་ཊུ་ཊིང་དང་སྨན་ཆུ་བར་གྱི་ས་མཚམས། ཨ་ནི་ནིའི་ས་མཚམས། ཨ་ནི་དེ་ནས་ཕ། ད་ག་ཆེ་ཕ་གི་མེའོ་གཞིས་ཆགས་མ་སླེབས་ཚེ་བར་དུ་འདི་ཨ་རུ་ན་ཅལ་གི་སྟོད་ཀྱི་ས་མཚམས་ཉེ་འགྲམ་ཉེ་འགྲམ་ཡོད་པའི་གི་ལམ་ཁ་ཆ་ཚང་ཅིག་མཐུད་ཐུབ་ཡག་གི་འཆར་གཞི་གསར་པ་ཅིག་ཡོད་རེད་བྱས་ཙང་དེ་ཚོ་ཐེངས་ད་རྒྱ་གར་གི་དམག་དཔུང་གི་ཐོག་ནས་འཆར་གཞི་ཞུ་ཅིག་ད་ལྟ་འཆར་གཞི་ཡོད་པ་མ་ཚད་ད་ལྟ་ལས་གཞི་དེ་ད་ལྟ་འགྲོ་དང་འགྲོ་བཞིན་པ་རེད། ལགས་སོ་བསྟན་འཛིན་བརྩོན་འགྲུས་ལགས་ད་འདིའི་གི་ཐོག་ནས་ད་ད་ལྟ་རྒྱ་གར་གི་བོད་ཐོག་ལ་འཛིན་པའི་གི་ང་རང་ཚོའི་བོད་པ་ཚོ་བཙན་བྱོལ་བོད་མི་ཚོའི་གི་ཐོག་ལ་དང་ཡིན་ནའི་འདྲ་ད་རྒྱ་ཆེ་ས་ནས་བཤད་ན་བོད་ཐོག་ལ་འཛིན་པའི་སྲིད་བྱུས་དེ་ལ་འགྱུར་བ་ཐེབས་ཡས་ཀྱི་ཅིག་ཐུགས་རེ་འདྲ་པོ་ཅིག་འདུག་གས་ད་ལྟ་རྒྱ་ནག་དང་རྒྱ་གར་འབྲེལ་བ་ཡག་པོ་མེད་པའི་དུས་ཚོད་དེ་ལ། ད་རྒྱ་ནག་གི་མཁས་དབང་རེད། ཡང་ད་དེང་སང Influencer བྱས་ཅིག་ལབ་ཀྱི་འདུག་པ་གསར་འགྱུར་བརྒྱུད་ལམ་ཁག་ནང་སྤྱི་ཚོགས་དྲ་ལམ་གྱི་ཐོག་ནས་ཨ་ནི་བསམ་ཚུལ་ཤུགས་ཆེན་པོ་ཞུས་བྱས་འདི་འདྲའི་བཤད་བྱས་རྒྱ་གར་གཞུང་ལ་ཡང་བསམ་ཚུལ་གཅིག་གི་ཞུ་ཐུབ་མཁན། མི་མང་གི་བསམ་ཚུལ་ཤུགས་ཆེན་པོ་འགྱུར་བ་བཏང་ཐུབ་མཁན་འདི་འདྲའི་མང་པོ་ཅིག་གིས་ད་བོད་ཕྱོགས་ལ་འཛིན་པའི་སྲིད་བྱུས་འདི་འགྱུར་བ་བཏང་དགོས་རེད། གཅིག་བཙན་བྱོལ་བོད་གཞུང་ངོས་འཛིན་བྱེད་དགོས་རེད་ལབ་པའི་གཅིག་རེད། ས་མཚམས་འདི་རྒྱ་ནག་གིས་བོད་བཙན་འཛུལ་བྱས་པའི་བོད་ཞེས་བྱས་ལབ་དགོས་རེད་དཔེར་ན་ད་ལྟ་པཱ་ཀི་སི་ཐན་གྱིས་བཙན་འཛུལ་བྱས་པའི་ཀཱ་ཤི་མིར་རེད་ལབ་དགོས་ཡ་རེད་བ་དེ་ནང་བཞིན་རྒྱ་ནག་གིས་བཙན་འཛུལ་བྱས་པའི་བོད། ད་ལྟ་གསུང་ཡག་གཙོ་བོ་གཅིག་ལ་ད་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ད་རྒྱ་གར་གྱི་ལན་འདེབས་བྱེད་ཡ། འདི་འདྲ་ཡོང་གི་རེད་ཟེར་གྱི། འདི་འདྲ་འདི་འདྲ་ཡོད་རེད་ཟེར་གྱི་གསུངས་འདུག་འདི་ནས་གཞན་པ་གཅིག་ལ་ད་འདི་རྒྱ་གར་གཅིག་པུ་གི་ད་ཁ་ཐུག་རྒྱ་ནག་ལ་ཡར་བསྐྱོར་བ་བྱས་འདི་འདྲ་མ་རེད། ཨ་ནི་ད་ལྟ་ཨ་རི་རེད་འདི་མ་ཡིན་པའི་ཡོ་རོབ་རྒྱལ་ཁབ་རེད་མང་པོ་གཅིག་གིས་ཀྱི་ད་རྒྱ་ནག་ལ་ཡར་ད་འདྲ་ད་ཚོང་འབྲེལ་གྱི་ཐོག་ནས་གང་ཡོད་ཆབ་སྲིད་ཀྱི་ཐོག་ནས་གང་ཡོད་གསུངས་ད་ཨ་ནི་ཐུན་མོང་གི་ཐོག་ནས་ཨ་ནི་ལན་འདེབས་ཞུ་དགོས་ཡ།

རྒྱ་གར་སྲིད་ཇུས་རྒྱ་གར་བོད་ཕྱོགས་ལ་འཛིན་པའི་སྲིད་ཇུས་ནི་གཅིག་གསོད་ཁྲག་སྦྲེལ་གྱི་སྲིད་ཇུས་རེད་ཅེས་ཅེས་འདི་འདྲའི་ཅིག་གསུང་གི་ཡོད་རེད། ཨོ་འདི་འདྲའི་གི་གནས་སྟངས་དེ་ངོ་ཐོག་དངོས་སུ་རེད་ཅེས་ཏེ་ཨོ་འདི་འདྲའི་ཅིག་ཞུ་ཡ་ཡིན། ལགས་སོ་བསྟན་འཛིན་བརྩོན་འགྲུས་ལགས། རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དུས་ཚོད་རིང་པོ་ཅིག་བཏོན་གནང་ནས་ང་ཚོའི་དེའི་གཏམ་གླེང་གི་ལེ་ཚན་ནང་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་ཆེ་གནང་ཞུ་གི་ཡིན།